ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་བཅོ་ལྔ་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཆིམ་ཡིག་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཆོས་ལུགས་ཆོས་བརྒྱུད་ཚང་མ་མཐུན་སྒྲིལ་ཡོང་གལ་ཆེ་བ་གོང་ས་མཆོག་གིས་ལ་དྭགས་སླེ་ཇོ་བོའི་གཙུག་ལག་ཁང་དུ་གནས་གཟིགས་མཛད་སྐབས་བཀའ་བསྩལ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་གསར་འགྱུར་ཁག་དང། གུང་ཐང་རིན་པོ་ཆེ་མཆོག་གིས་མཛོད་དགེ་རུ་དུས་འཁོར་དབང་ཆེན་གནང་རྒྱུ་ཕྱིར་འགྱངས། བྱེད་དགོས་བྱུང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱིས་ཀུ་ལུ་མ་ན་ལི་ཁུལ་དུ་ཆུ་ལོག་གི་གནོད་སྐྱོན་ཕོག་པའི་བོད་མི་ཚོར་ཧིན་སྒོར་འབུམ་ལྔའི་རོགས་སྐྱོར་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་གར་གྱི་ཁྲིམས་དོན་ཚོགས་ཆུང་ནས་སྤྱི་དམངས་ཀྱི་ཐོབ་ཐང་འདྲ་མཉམ་ཡོད་པའི་ཁྲིམས་ཡིག་ཞིག་བཟོ་རྒྱུའི་གྲོས་འཆར་བཏོན་པའི་གནད་དོན་དང་འབྲེལ་བའི་ནང་དོན་དང

དེ་རིང་ཕྱི་ཟླ་བདུན་པའི་ཚེས་བཅུ་བཞིའི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་སླེ་ཇོ་བོའི་གཙུག་ལག་ཁང་དུ་གནས་གཟིགས་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་སོང། སྐབས་དེར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་གཙོ་བོར་འཛམ་གླིང་ནང་ཞི་བདེ་བསྐྲུན་ཕྱིར་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དགོས་པའི་བཀའ་སློབ་སྩལ་གནང་སོང། འཛམ་བུ་གླིང་འདི་སྒང་གི་ཆོས་བརྒྱུད་འདྲ་མི་འདྲ་ཚོ་རང་རང་གི་ལྟ་གྲུབ་ཀྱི་ཐོག་ནས་མི་འདྲ་མི་འདྲ་གསུང་ཡག་ཡོག་རེད་དེ་ཡིན་ནའི་ཚང་མ་ལོག་གིས་སེམས་པ་བཟང་པོ་བྱེད་དགོས་ཨ། མི་ལ་ཕན་ཐོགས་བྱེད་ཨ།

ད་ཆོས་ལུགས་མཐུན་སྒྲིལ་ཡོང་ཡག་དེ་གལ་ཆེན་པོ་ཞེ་པོ་རེད་ཤག། དེ་བཞིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྔོན་མ་བོད་གཞུང་དང་བོད་པའི་ལྷ་ས་ཁ་ཆེ་བར་འབྲེལ་བ་བཟང་པོ་ཇི་འདྲ་ཡོད་པའི་ཐོག་བཀའ་སློབ་སྩལ་གནང་སོང། ངས་ལ་དྭགས་ངོ་ཤེས་པ་དེ་སྔ་བོད་ནས་བྱས་ནས་ངའི་གྲོགས་པོ་ཁ་ཆེ་མང་པོ་ཡོད། ཨ་ནི་བོད་གཞུང་གི་ལྷ་ས་ཡོད་བསྡད་པའི་ཁ་ཆེ་ཚོ་བོད་གཞུང་གིས་ངོས་འཛིན་ཡོད་པ་བྱས་བྱས་བོད་གཞུང་གི་མཛད་སྒོ་གལ་ཆེ་ཚང་མ་ལོག་ལ་ལྷ་སའི་ཁ་ཆེ་ཚོའི་ཚོགས་པ་ཅིག་རྟག་པར་ཐུག་བསྡད་ཀྱི་རེད། ང་རང་ཚོ་བོད་ལ་ཡག་ད་སྔ་ས་ནས་ཨེ་ནི་ག་ད་ཁ་ཆེ་གྲོགས་པོ་མང་པོ་ཡོད་བསྡད་པ་རེད། ཨེ་ནི་དུས་རབས་གསར་པའི་ནང་ལོག་ལ་ད་ཨེ་ནི་ཆོས་མེད་མཁན་གྱི་མི་མང་པོ་ཅིག་གིས་ཨེ་ནི་ཅིག་གིས། བོད་ཀྱི་རིག་གཞུང་ལ་ཡ་དགའ་མོས་བྱེད་མཁན་མང་པོ་ཡོང་གི་འདུག། ལ་དྭགས་ས་གནས་སུ་གནས་མཁན་གྱི་བོད་པ་ཁ་ཆེ་མང་པོ་ཡང་དེ་རིང་སླེ་ཇོ་བོའི་གཙུག་ལག་ཁང་ལ་ཕེབས་འདུག་པས་དེ་རིང་གོང་ས་མཆོག་གི་ཞལ་མཇལ་ཐོབ་པར་ཚོར་བ་ཇི་འདྲ་བྱུང་བའི་ཐོག་བཀའ་འདྲི་ཞུས་པ་དག་གསན་གནང་ཡོང་བ་ཞུ། ཐོག་མར་ཅོ་ཅོ་ཧྥ་ཏི་མ་ལགས་ཀྱིས། དེ་རིང་དཔེ་ཡག་པོ་ཚོར་བ་སླེབས་སོང་ག་རེ་ལབ་ན་རྒྱལ་བ་ཡིད་བཞིན་ནོར་བུ་གིས་ལྷ་ས་ཁ་ཆེ་དང་ཨ་ནི་ཕྱི་ནང་ཚང་མ་ལ་དཔེ་ཁོ་རང་གི་ཐུགས་ཉེ་པོ་གནང་གི་འདུག་དེ་ཕྱི་དུ

ཕྱི་ཟླ་བདུན་པའི་ནང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཁོང་གི་འཁྲུངས་གཞིས་མཛོད་དགེའི་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩལ་གནང་རྒྱུའི་ཆོག་མཆན་ཐོབ་སྟེ་སྟ་གོན་དང་དབང་འགོ་ཚུགས་ལ་ཉེ་སྐབས་རྒྱ་ནག་གཞུང་ནས་འདི་ལོ་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་འཁོར་བའི་ཁུལ་སྟོན་དང།

ཕྱི་ཟླ་དྲུག་པའི་ཟླ་མཇུག་ཙམ་ནས་བཟུང་དུས་འཁོར་དབང་ཆེན་གནང་སའི་ས་ཆ་གཏན་འཁེལ་དང་སྒར་བཏབ་ནས་གྲ་སྒྲིག་ཡོངས་སུ་བྱས་ཟིན་པ་མ་ཟད་སློབ་མ་རྗེས་འཛིན་གྱི་དབང་ཕྱི་ཟླ་བདུན་པའི་ཚེས་དྲུག་དང་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ནས་བཟུང་དུས་འཁོར་དབང་ཆེན་གྱི་སྟ་གོན་དང་ཉིན་གྲངས་གསུམ་ལྷག་རིང་དུས་འཁོར་དབང་ཆེན་བསྐུར་རྒྱུར་གཏན་འཁེལ་ཡོད་ན་ཡང་གློ་བུར་རྒྱ་ནག་གཞུང་གིས་ཀན་ལྷོ་ཁུལ་གྱི་དུས་སྟོན་སོགས་ལ་ཁ་གཡར་ནས་བཀག་འགོག་བྱས་ཡོད་པ་དང་ད་ལྟའི་ཆར་མི་མང་ཁྲོད་ཕྱི་ཟླ་བརྒྱད་པའི་ནང།

ཆོས་ལུགས་བྱེད་སྒོ་སྤེལ་ཡུལ་ལ་དོ་དམ་བྱེད་པའི་སྲོལ་ཡིག་ཟེར་བར་བསྐྱར་ཞིབ་དང་འབྲེལ་ཆོས་ལུགས་བྱེད་སྒོ་ཁག་གི་དུས་ཡུན་གང་ཐུབ་ཀྱིས་ཉུང་དུ་བཏང་བ་དང་མི་གྲངས་ལ་ཚོད་འཛིན་དགོས་པ། ཆོས་ལུགས་བྱེད་སྒོ་སྤེལ་བར་ས་གནས་རྫོང་རིམ་པའི་ཆོས་ལུགས་ལས་དོན་ཚན་པ་ནས་ཆོག་མཆན་ཞུ་དགོས་པ་མ་ཟད་རྒྱལ་ཡོངས་ཆོས་ལུགས་ཚོགས་པའི་སྒྲིག་གཞི་དང་མཐུན་དགོས་པ་སོགས་ཀྱི་སྒྲིག་ཁྲིམས་མང་དག་ཅིག་བཟོས་ཡོད་པ་རེད་ལ་ཡང་འབྲེལ་ཡོད་བོད་མི་གཞན་དེས་ཐེངས་འདིར་དུས་འཁོར་དབང་ཆེན་གནང་མི་བཅུག་དོན

ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་ལོན་པར་དགའ་སྟོན་དུས་དྲན་འཚོགས་རྒྱུ་དང་ཟླ་བ་དེའི་ནང་རྒྱ་སྒོར་ཐེར་འབུམ་དགུ་བཅུ་གོ་དྲུག་ལྷག་བཏང་སྟེ་ལས་གཞི་གྲངས་བཅོ་བརྒྱད་ཙམ་འགོ་འཛུགས་དགོས་སྐོར་སོགས་བརྗོད་ཡོད་པ་མ་ཟད་ལོ་འདིར་ཁྱོན་ཡོངས་ནས་མི་མང་ཁྲོད་ལོ་འཁོར་བདུན་ཅུ་ལོན་པར་དུས་དྲན་མཛད་སྒོ་དང་ཀན་ལྷོ་ཁུལ་གྱི་ལོ་ངོ་བདུན་ཅུའི་གྲུབ་འབྲས་དང་བཞེངས་སྐྲུན་སྲིད་ཇུས་སོགས་ཁྱབ་བསྒྲགས་དགོས་པ་སོགས་བསྒྲགས་འདུག། གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི་ཀུན་མཁྱེན་འཇམ་དབྱངས་བཞད་པ་བློ་བཟང་ཐུབ་བསྟན། ཆོས་ཀྱི་ཉི་མ་མཆོག་ནས་གུང་ཐང་སྐུ་ཕྲེང་དྲུག་པའི་སྤྲུལ་སྐུར་ངོས་འཛིན་གནང་ཡོད་པ་དང་བླ་བྲང་དགོན་པའི་དགེ་བའི་བཤེས་གཉེན་འཇིགས་མེད་དཔལ་ལྡན་རྒྱ་མཚོ་མཆོག་ཡོངས་འཛིན་དུ་བསྟེན་ནས་གཞུང་ཆེན་ཁག་ལ་སློབ་གཉེར་དང་ད་ལྟའི་ཆར་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་ཚོགས་ཆེན་ཁྲི་བར་བཞེངས་གནང་བ་སོགས་མཛད་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་ཀུན་མཆོག

བོད་མིའི་སྒྲིག་འཛུགས་ཀྱིས་ཀུ་ལུ་མ་ནཱ་ལི་ཁུལ་དུ་ཆུ་ལོག་གི་གནོད་སྐྱོན་ཕོག་པའི་བོད་མི་ཚོར་ཧིན་སྒོར་འབུམ་ལྔ་ཡི་རོགས་སྐྱོར་གནང་བའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
འདི་ལོའི་སྤྱི་ཟླ་བདུན་པ་ཤར་མ་ཐག་ཏུ་རྒྱ་གར་བྱང་ཕྱོགས་ཁུལ་དུ་བསྟུད་མར་ཆར་བ་ཤུགས་ཆེན་བབས་པའི་རྐྱེན་གྱིས་རི་ཉིལ་བ་དང་ས་རུད་པ། ཆུ་ལོག་བརྒྱབ་པ་སོགས་ཀྱིས་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེན་ཕོག་འདུག་པ་མ་ཟད་ཆར་ཞོད་ཀྱི་རྐྱེན་གྱིས་སྤྱི་ཟླ་བདུན་པའི་ཚེས་སུམ་ཅུ་ཉིན་ཧི་མཱ་ཅལ་མངའ་སྡེའི་ནང་མི་གྲངས་བདུན་ཅུ་དོན་ལྔ་རྐྱེན་འདས་སུ་ཕྱིན་ཡོད་པ་མངའ་སྡེ་གཞུང་གིས་བརྗོད་འདུག། ཧི་མཱ་ཅལ་མངའ་སྡེ་ནང་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལ་ཚུད་པའི་བོད་མི་གནས་སྡོད་བྱེད་ཡུལ་ས་ཁུལ་མི་འདྲ་བ་བཅུ་བཞི་ཡོད་པའི་ཁྲོད་ཀུ་ལུ་མ་ན་ལི་ཁུལ་གྱི་བོད་མིའི་གནས་ཡུལ་ས་ཁུལ་ཁག་ཏུ་སྤྱི་ཟླ་བདུན་པའི་ཚེས་བདུན་ནས་བཟུང་ཉིན་གྲངས་བཞི་བསྟུད་མར་ཆར་བ་ཤུགས་ཆེན་བབས་པའི་རྐྱེན་གྱིས་བོད་མིའི་སྡོད་ཁང་དང་གཞུང་ལམ་སོགས་ལ་གནོད་སྐྱོན་ཕོག་ཡོད་པར་བརྟེན་འདི་ཚེས་བཅུ་གཉིས་ཉིན་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་གནོད་སྐྱོན་ཕོག་པའི་བོད་མི་ཚོར་ཧིན་སྒོར་འབུམ་ལྔ་ཡི་རོགས་སྐྱོར་གནང་ཡོད་པ་ཀུ་ལུ་རྫོང་གི་ཁྱབ་ཁོངས་སུ་ཡོད་པའི་རྡོ་སྦིས་བོད་མིའི་གཞིས་ཆགས་ཀྱི་ས་གནས་འགོ་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ཡེ་ཤེས་ར་བ་ལུང་འདྲེན་སྒང་ལ་འདས་མཆོད་གནང་བྱུང། དུག་དམར་དེ་ཁ་སང་ཁེ་ཉིན་མ་རུ་ཁོ་ཚོ་བ་ཡ་བཏང་སོ་བཏང་ཤ། ཨ་དེ་གང་ཚོགས་གོ་ས་རྒྱབ་སྟངས་གི་ལམ་ལུགས་ཤིག་རེད་བ་ལོ་དེ་ང་ཚོ་གི་ཆ་རྐྱེན་བསྐྲུན་ཚར་བ་རེད་ཁང་པའི་ནང་ལ་ཁང་ས་སོ་སོའི་གི་དོ་བདག་སོ་སོའི་ཁང་པ་ཞེས་རེད་བ་ཆུ་གི་ཆ་ཚང་ཟས་པ་ཞེས་རེད་བ་ལོ་ས་ཁ་གཅིག་བཅས་ནས་ཁང་པའི་ནང་ལ་ཆུ་དང་བྱེ་མ་ཁེངས་བྱས་བསྡད་སྟངས་གཉིས་པ་དེ་རེད་གསུམ་པ་དེ་དུས་དེའི་སྐབས་ལ་རེད་བ་ལོ་རྒན་གོག་རྣམས་ལ་བཟའ་བཅའི་རིགས་ཉི་མ། བཞི། ལྔ་ང་ཚོ་བཟའ་བཅར་གྲ་སྒྲིག་ཞུས་པ་རེད། དེ་གི་ལམ་གྲོན་བཅས་དེ་གི་འགྲོ་སོང་བཅས་རེད་པ་བཟའ་བཅའི་རིགས་ཨོ་དེ་འདྲ་ཟེར་མ་བགོ་འགྲེམས་ཞུས་ཡོད་རེད། ཆ་ཚང་ལ་ས་ཚིགས་གསུམ་ཆ་ལ།
ས་གནས་འགོ་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ད་རེས་ཀུ་ལུ་མ་ན་ལི་ཁུལ་དུ་གནོད་སྐྱོན་ཕོག་པའི་བོད་མི་གནས་ཡུལ་ས་ཁུལ་ལྟེ་བ་གསུམ་བྱུང་ཡོད་པ་ལས་ཀུ་ལུ་གཡུ་ལོ་བཀོད་དང། དོ་བི་བོད་མི་གཞིས་ཆགས། དེ་བཞིན་མེ་ལ་བཅོ་ལྔ་ཡི་གྲོང་ཚན་བཅས་ཡིན་པ་གསུང་བ་དང་སྦྲགས་ཆར་ཞོད་ཀྱི་གོད་ཆག་དེའི་ཁྲོད་བོད་མིའི་རྒྱུ་དངོས་དང་སྡོད་ཁང་ལ་གནོད་སྐྱོན་ཕོག་ཡོད་པ་ལས་སྲོག་སྐྱོན་བྱུང་བའི་གནས་ཚུལ་རིགས་བྱུང་མེད་པ་དང།

མི་དམངས་རྣམས་ལ་ཐུགས་གསོ་མཛད་དེ་རོགས་དངུལ་ཞལ་འདེབས་གསོལ་སྩལ་མཛད་ཡོད་པ་རེད། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་བ་ཡིན། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲིའི་ཐབས་བྱུས་ཡིག་ཆ་དང་པོ་དེ་བཏོན་པའི་ནང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་བཀོད་འདུག་དེ་ཡང་འཇར་མན་གཞུང་གིས་རྒྱུན་རིང་ནས་རྒྱ་ནག་གི་ཐོག་ལ་འཛིན་པའི་ཐབས་བྱུས་ཀྱི་ཡིག་ཆ་གསར་པ་ཞིག་འདོན་རྒྱུ་ཡིན་ཞེས་བཤད་ཡོད་པ་དེ། སྤྱི་ཟླ་བདུན་པའི་ཚེས་བཅུ་བཞི་ཉིན་དངོས་སུ་འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲིའི་ཐབས་བྱུས་ཡིག་ཆ་ཨང་དང་པོ་ཞེས་བཏོན་ཡོད་པ་དང།

འཇར་མན་གྱི་འགྲོ་བ་མིའི་སྲིད་ཇུས་འཛིན་སྟངས་ཀྱི་ཡིག་ཆ་གསར་པ་དེ་བཞིན་རྒྱ་ནག་འགྱུར་བ་འགྲོ་བཞིན་པའི་གནས་བབ་ལ་གཞིགས་ཏེ་དེར་གདེང་ཚོད་ལྡན་པའི་ངང་ལན་འདེབས་བྱས་པ་ཞིག་ཡིན་ཞེས། འཇར་མན་གྱི་སྲིད་འཛིན་ཨོལ་ཧྥ་ཤོལ་ཙ་ལགས་ཀྱིས་གཟའ་ཕུར་བུའི་ཉིན་གསུངས་འདུག་ལ། ཁོང་གིས་ད་དུང Twitter དྲ་རྒྱ་བརྒྱུད་ང་ཚོའི་དམིགས་ཡུལ་ནི་རྒྱ་ནག་ཁེར་རྐྱང་དུ་འཇོག་རྒྱུ་དེ་མིན་ན་ཡང་མ་འོངས་པར་རྒྱ་ནག་ལ་ཧ་ཅང་བློ་གཏད་དང་རེ་བཅོལ་ཆེན་པོ་བྱེད་མི་དགོས་པའི་ཆེད་དམིགས་པ་ཡིན་ཞེས་གསུངས་འདུག།
ཨ་རི་སི་ཨ་ཊལ་ལ་རྟེན་གཞི་བྱས་པའི V-TAG ཞེས་བོད་མིའི་སྒྲིག་འཛུགས་ཀྱིས་ཆེད་འཛུགས་བྱས་པའི་བོད་དོན་ཞུ་གཏུག་གི་ལས་འགུལ་ཚོགས་ཆུང་གི་ཚོགས་མི་རྣམས་ཀྱིས་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི Kim Schrier ལགས་དང་ལྷན་ཕྱི་ཟླ་བདུན་པའི་ཚེས་གཅིག་ལ་མཇལ་འཕྲད་བྱུང་ནས་བོད་དོན་ཐད་གྲོས་བསྡུར་བྱུང་ཡོད་པ་རེད། V-TAG གི་ལས་འགུལ་ཚོགས་པའི་ཚོགས་མི་རྣམས་ཀྱིས་བོད་ནང་གི་ཛ་དྲག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ལ་ཞིབ་ཕྲ་ངོ་སྤྲོད་བྱས་པ་དང US Tibet Bill ཞེས་པའི་བོད་རྒྱ་གྲོས་མོལ་ལ་སྐུལ་འདེད་གཏོང་བའི་ཨ་རིའི་ཁྲིམས་འཆར་ཞིག་གྲོས་ཚོགས་གོང་འོག་ནང་འདོན་གནང་ཟིན་པ་དེ་གཏན་འབེབས་ཡོང་ཐབས་སུ་རྒྱབ་སྐྱོར་དགོས་པའི་འབོད་སྐུལ་ཞུས་འདུག་སྐབས་དེར་གྲོས་ཚོགས་འཐུས་མི་ཁིམ་ཤཱ་ཡཱ་ངོས་ནས་ཀྱང་བོད་དོན་ཐད་དོ་སྣང་ཡོད་པ་གསུངས་ཡོད་པ་དང་རྒྱ་ནག་གིས་བོད་ཀྱི་རང་བྱུང་ཁམས་ལ་གཏོར་བརླག་གཏོང་བ་དང་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་ནས་སྤྱོད་སྒོ་ཆོད་པའི་རྒྱུ་ཆ་ལེན་པ། བོད་ནང་ཆུ་རགས་འཛུགས་སྐྲུན་བྱས་པ་བཅས་ཀྱི་གནད་དོན་ཐད་རྩད་གཅོད་གནང་སྟེ་ཤེས་ཐབས་གནང་འདུག། ཁོང་གིས་ད་དུང་བོད་དོན་ལ་རྒྱབ་སྐྱོར་བྱེད་པ་ནི་དྲང་བདེན་གྱི་ལངས་ཕྱོགས་ལ་རྒྱབ་སྐྱོར་བྱེད་པ་མཚོན་གྱི་ཡོད་པ་གསུངས་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པའི་སློབ་སྟོན་པས་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་གནང་ཡོད་འདུག་ཨ་མི་རི་ཀའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པའི་སློབ་སྟོན་པ་གཙོས་སྐུ་ཚབ་ཚོགས་ཆུང་གིས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་གནང་ནས་སྤྱི་འཐུས་ཚོགས་གཞོན་མཆོག་དང་མཇལ་འཕྲད་གནང་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་བོད་དོན་ཆེད་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛ་ཡེ་ལགས་ཀྱི་སློབ་སྟོན་པ་རྒན་པ Ryan Fioresi ལགས་དང་མཉམ་དུ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་བཅས་མཉམ་བཅར་ཐོག་རྡ་རམ་ས་ལའི་བོད་མི་མང་སྤྱི་འཐུས་ལྷན་ཁང་དུ་འཚམས་གཟིགས་ཀྱིས་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་སྤྱི་འཐུས་རྒྱུན་ལས་རྣམས་དང་མཇལ་འཕྲད་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་གནས་ཚུལ་སྤེལ་འདུག། གོང་ཞུས་མཇལ་འཕྲད་སྐབས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་བོད་མིའི་འཐབ་རྩོད་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་གཞིར་བཟུང་ད་བར་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་གཉིས་ཕན་དབུ་མའི་སྲིད་ཇུས་འོག་མུ་མཐུད་དུ་གནས་བཞིན་ཡོད་ལ། དེ་ནི་འཛམ་གླིང་ཁྱོན་ཡོངས་ལ་མིག་དཔེར་འོས་པ་ཞིག་ཆགས་ཡོད། གནས་སྟངས་དེའི་འོག་ད་བར་ཨ་མི་རི་ཀས་གཙོས་དྲང་བདེན་དང་ཞི་བདེར་དགའ་བའི་གཞུང་དམངས་ཚང་མས་རྒྱབ་སྐྱོར་གནང་གི་ཡོད་པ་རེད་ལ་མུ་མཐུད་དུ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་ཡོད་པ་དང། ཨ་རིས་ད་བར་བོད་དོན་བདེན་མཐའ་སེལ་ཐབས་སུ་རྒྱབ་སྐྱོར་གནང་བར་ཡང་ཐུགས་རྗེ་ཆེ་ཞུས་ཡོད་འདུག་ལྷག་པར་དུ་ཁོང་གིས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང། ཉེ་བའི་ལོ་ཤས་ནས་བཟུང་བོད་ནང་རྒྱ་ནག་གཞུང་གི་སྲིད་བྱུས་འོག་བོད་པའི་བྱིས་པ་ཚོ་རྒྱ་སྒྱུར་སློབ་གསོ་སྤེལ་སའི་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཀྱི་ཐོག་ནས་འཇུག་བཞིན་པའི་གནས་ཚུལ་རྣམས་ཡང་སྙན་སེང་ཞུས་ཡོད་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་དང་རྒྱ་ནག་གི་མཐོ་རིམ་ཕྱི་སྲིད་དཔོན་རིགས་དབར་ཐུག་འཕྲད་ཀྱིས་ཨ་རི་དང་རྒྱ་ནག་གི་དཔོན་རིགས་བར་འབྲེལ་འདྲིས་རྒྱུན་འཁྱོངས་བྱེད་རྒྱུ་གསུངས་པ་དང་ཨ་རིའི་ཁོར་ཡུག་ལས་དོན་ཐད་ཀྱི་དམིགས་བསལ་སྐུ་ཚབ་ཡང་མི་འགྱང་བར་རྒྱ་ནག་ཏུ

དེ་བཞིན་ཕྱོགས་གཞན་ཞིག་ནས་ཝང་དབྱི་ནས་གོང་ཞུས་ཚོགས་འདུའི་ཐོག་རྒྱ་ནག་གིས་ལོ་གསུམ་རིང་ལྷོ་རྒྱ་མཚོའི་ལས་དོན་སྒྲིག་གཞིའི་ཐད་ཀྱི་གྲོས་མོལ་ལེགས་འགྲུབ་ཡོང་བའི་རེ་བ་འཛིན་གྱི་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་མེ་ཏོ་མི་ལོར་ནས་ཐེངས་འདིའི་ཐུག་འཕྲད་བརྒྱུད་ཕྱོགས་གཉིས་ཀའི་ཕན་ཚུན་དབར་ལ་འགལ་ཟླ་དང་མི་མངོན་པའི་མཉམ་ལས་ཀྱི་གནས་བབ་ཐེ་བའི་མངའ་ཁུལ་དང་གོ་ལའི་གནད་དོན་སོགས་ཕྱོགས་མང་པོའི་ཐད་སྦ་གསང་མེད་པར་གྲོས་མོལ་བྱས་ཡོད་པ་མ་ཟད། ཕྱི་སྲིད་དྲུང་ཆེ་མཆོག་ནས་ཐེངས་འདིའི་ཐུག་འཕྲད་གོ་སྐབས་བཟུང་སྟེ་ཨ་རིའི་ཁེ་ཕན་དང་དོགས་གཞི་རིན་ཐང་སྐུལ་སྤེལ་གནང་ཡོད་པ་དང། ཨ་རི་དང་མནའ་འབྲེལ་རྒྱལ་ཁབ་ཚོས་རྒྱ་ནག་གི་བྱ་སྤྱོད་ཐད་ཐུན་མོང་གིས་དོ་སྣང་བྱེད་བཞིན་པ་དང། ཨ་རི་དང་རྒྱ་ནག་དེ་བཞིན་འཛམ་གླིང་གང་སར་གནས་པའི་མི་མང་གི་རྒྱལ་མཚམས་ལས་བརྒལ་ནས་གདོང་ལེན་བྱེད་ཕྱོགས་ཐད་ནུས་པ་ལྡན་པའི་ཡར་རྒྱས་ཕྱིན་ཡོད་པ་བརྗོད་འདུག། རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ནང་ཝང་དབྱི་ནས་ཕྱོགས་གཉིས་ཀས་བྱེ་བྲག་གི་གནས་ཚུལ་ལས་འགོ་བཙུགས་ཏེ་རྒྱ་ནག་དང་ཨ་རིའི་འབྲེལ་ལམ་བརྟན་ལྷིང་ཆེད་ཆ་རྐྱེན་བསྐྲུན་རྒྱུ་དང་རྒྱ་ནག་གིས་ཐེ་ཝན་ཐོག་ལ་བཟུང་བའི་ལངས་ཕྱོགས་དང་ཨ་རིས་རྒྱ་ནག་གི་ནང་སྲིད་ལ་རང་དགར་ཐེ་བྱུས་བྱས་མི་ཆོག་པ་གསལ་སྟོན་བྱས་ཚུལ་བཀོད་འདུག་དེ་མིན་ཉེ་སྔོན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་དང་ནོར་སྲིད་དྲུང་ཆེ་གཉིས་ཀྱིས་སྔ་རྗེས་སུ་རྒྱ་ནག་ཏུ་གཟིགས་སྐོར་གནང་བའི་རྗེས་སུ་ཟླ་བ་འདིའི་ཚེས་བཅུ་དྲུག་ཉིན་ཨ་རིའི་ཁོར་ཡུག་ཐད་ཀྱི་དམིགས་བསལ་སྐུ་ཚབ་ཇོན་ཁེ་རི་ནས་ཀྱང་རྒྱ་ནག་ནང་གཟིགས་སྐོར་གནང་རྒྱུ་དང་ཁོང་གཟིགས་སྐོར་ལ་མ་ཕེབས་སྔོན་ཙམ་ལ། གྲོས་ཚོགས་ཀྱི་ཉན་ཞིབ་སྐབས་གནམ་གཤིས་ཁོར་ཡུག་གནད་དོན་དེ་ནི་པཱའི་ཌེན་གཞུང་གིས་རྒྱ་ནག་དང་མཉམ་ལས་བྱེད་ཐབས་ཀྱི་གྲོས་གཞི་མང་པོའི་ཁྲོད་ཀྱི་གཅིག་ཡིན་པ་དང། ཁོང་གིས་རྒྱ་ནག་དང་གྲོས་མོལ་སྐབས་བསྟུན་མཁས་གང་ཡང་བྱེད་མི་སྲིད་པ་ནན་བརྗོད་གནང་ཡོད་འདུག། ཇོམ་ལྷ་མོ་ཡིས་མུ་མཐུད་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། ཨ་རི་དང་མཐུན་ཕྱོགས་རྒྱལ་ཁབ་ཀྱིས་ཐའེ་ཝན་ལ་གོ་མཚོན་མཁོ་སྤྲོད་གོམ་བགྲོད་མགྱོགས་རུ་གཏོང་དགོས་པ་ཨ་རིའི་དམག་སྤྱི Mark Milley ལགས་ཀྱིས་གསུངས་འདུག་ཨ་རིའི་དམག་སྤྱི་ཆེན་པོ Mark Milley ལགས་གཟའ་ལྷག་པར་ཉི་ཧོང་གི་རྒྱལ་ས་ཏོག་ཀིའོ་རུ་འཚམས་གཟིགས་གནང་ཡོད་པ་དང་གསར་འགོད་ལྷན་ཚོགས་ཐོག་ཁོང་གིས་ཨ་རི་དང་མཐུན་ཕྱོགས་རྒྱལ་ཁབ་ཀྱིས་ཐའེ་ཝན་ལ་གོ་མཚོན་མཁོ་སྤྲོད་གོམ་བགྲོད་མགྱོགས་རུ་གཏོང་ནས་ཐའེ་ཝན་གྱིས་རང་ཉིད་སྲུང་སྐྱོབ་བྱེད་རྒྱུར་རོགས་རམ་བྱེད་རྒྱུ་ཡིན་ཞེས་གསུངས་འདུག། ན་ནིང་ཨ་རིས་ཐའེ་ཝན་ལ་གོ་མཚོན་མཁོ་སྤྲོད་བྱེད་རྒྱུ་འགོར་འགྱངས་སོང་བར་ཨ་རིའི་གྲོས་ཚོགས་ཀྱིས་སྲིད་གཞུང་ལ་སྐྱོན་བརྗོད་བྱས་ཡོད་པ་རེད། ཐའེ་ཝན་གྱིས་ད་ལོའི་དངུལ་རྩིས་འགྲོ་གྲོན་གྱི་ནང་རྒྱལ་སྲུང་ཆེད་གོ་མཚོན་གྲ་སྒྲིག་བྱེད་རྒྱུ་གཙོ་གནད་དུ་བཟུང་བ་དང་དེ་ཡང་རྒྱ་ནག་གཞུང་གིས་ཐའེ་ཝན་དམག་འཁྲུག་གི་འཇིགས་སྣང་སྐུལ་བཞིན་པར་དམིགས་པ་ཞིག་ཡིན་འདུག་རྒྱ་ནག་གཞུང་གིས་ན་ནིང་ཕྱི་ཟླ་བརྒྱད་པ་ནས་བཟུང་ཐའེ་ཝན་གྱི་ཁ་ཐོག་ཏུ་མེ་ཤུགས་འཕུར་འཕངས་སོགས་དམག་འཁྲུག་གི་འཇིགས་སྣང་སྐུལ་བཞིན་ཡོད་པ་རེད། རྒྱ་ནག་གིས་ཐེ་ཝན་མཚོ་གླིང་ཐོག་གནམ་དམག་གནམ་གྲུ་བཏང་བ་སོགས་ཀྱི་ལམ་ནས་སྡིགས་ར་སྐུལ་བཞིན་ཡོད་པའི་གནས་ཚུལ་ཐོན་འདུག་རོའི་ཊར་གསར་འགྱུར་བརྒྱུད་ལམ་གྱིས་ཕྱི་ཚེས་བཅུ་བཞི་ཉིན་ཐེ་ཝན་གྱི་བདེ་སྲུང་ལས་ཁུངས་ཀྱི་སྤྱི་བསྒྲགས་སྤེལ་བ་ཞིག་ལུང་འདྲེན་བྱས་པ་ལྟར་ན། བདུན་ཕྲག་དེའི་གཟའ་མིག་དམར་ནས་བཟུང་རྒྱ་ནག་གིས་ཐེ་ཝན་མཚོ་གླིང་དུ་ཧྥི་ལི་པིན་དང་ས་འབྲེལ་དུ་འཁེལ་བའི་མཚོ་ཁའི་སྟེང། དམག་གི་ཐད་འཕུར་གནམ་གྲུ་དང་གཞན་ཡང་དམག་སྦྱོང་གི་འཕྲུལ་རིགས་འདྲ་མིན་བཏང་སྟེ་དམག་དོན་སྦྱོང་བརྡར་གྱི་རྣམ་པའི་ཐོག་ནས་སྡིགས་ར་སྐུལ་བཞིན་ཡོད་ལུགས་གསུངས་ཡོད་འདུག་དེ་དང་ཕྱོགས་མཚུངས་ཐའེ་ཝན་གྱི་རྒྱལ་ཡོངས་སྲིད་ཇུས་ལྟེ་གནས་ཁང་གི་དམག་དོན་ཉམས་ཞིབ་པ་ཁྲེན་ཁྲུང་གིས་ད་ལྟའི་རྒྱ་ནག་གི་དམག་སྦྱོང་གི་བྱ་སྤྱོད་དེ་ནི་གནད་འགག་ཅན་གྱི་མཚོ་ལམ་སྟེང་ཐབས་ཇུས་ལྡན་པའི་ཐོག་ནས་བྱས་པ་ཞིག་ཡིན་ལུགས་གསུངས་འདུག། འོན་ཀྱང་རོའེ་ཊར་གསར་འགྱུར་ལས་ཁང་ནས་ཐའེ་ཝན་བདེ་སྲུང་ལས་ཁུངས་ལ་གནད་དོན་དེའི་ཐད་བཅར་འདྲི་ཞུས་པའི་སྐབས་དེ་རྗེས་ལན་འདེབས་གང་ཡང་གནང་མེད་ལུགས་གནས་ཚུལ་ནང་བཀོད་འདུག་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པ་ལྟར་ན། རྒྱ་ནག་ཕྱི་སྲིད་ལས་ཁུངས་སུ་གཟའ་ཕུར་བུའི་ཉིན་གོང་ཞུས་གནས་ཚུལ་སྐོར་བཀའ་འདྲི་ཞུས་པའི་སྐབས། ང་ཚོ་རྒྱ་ནག་མི་དམངས་ངོས་ནས་རང་གི་རྒྱལ་ཁབ་ཀྱི་ངོ་བོ་དང་ས་ཆའི་བདག་དབང་སྲུང་སྐྱོབ་ཆེད་ཐག་གཅོད་བྱེད་རྒྱུར་ཆོད་སེམས་བརྟན་པོ་ཡོད་རེད་ཅེས་ལན་བརྒྱབ་ཡོད་འདུག།

གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་གར་གྱི་ཁྲིམས་དོན་ཚོགས་ཆུང་ནས་སྤྱི་དམངས་ཀྱི་ཐོབ་ཐང་འདྲ་མཉམ་ཡོད་པའི་ཁྲིམས་ཡིག་ཞིག་བཟོ་རྒྱུའི་གྲོས་འཆར་བཏོན་པའི་གནད་དོན་དང་འབྲེལ་བའི་ནང་དོན་ཇི་ཡིན་དང་དེས་ཁ་ཆེ་བ་དང་བུད་མེད་ཚོར་ཤུགས་རྐྱེན་ཐེབས་བཟོ་ཡོད་མེད་སོགས་ཀྱི་སྐོར་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད། བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཐོག་མར་ང་ཚོར་དུས་ཚོད་བཏོན་གནང་ནས་བཀའ་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། བསྟན་བརྩོན་འགྲུས་ལགས་ད་རེས་ང་བསྟན་བརྩོན་འགྲུས་ལགས་ལ་བཀའ་འདྲི་ཞུ་ཡས་འདི་ཁ་ས་སྤྱི་ཟླ་བདུན་པའི་ཚེས་བཅུ་བཞི་གཟའ་པ་སངས་ཉིན་མོ་དེ་རྒྱ་གར་གྱི Law Commission ཟེར་ད་ཁྲིམས་དོན་ཚོགས་ཆུང

སྤྱི་དམངས་ཁྲིམས་ཚང་མ་ལ་ཡང་གཅིག་པ་བཟོ་ཡག་གི་འཆར་གཞི་འདི་འདྲའི་གཅིག་གྲོས་འགོ་གཅིག་བཏོན་གི་ཡོད་རེད་ད་འདི་ལབ་དུས་སྔོན་ནས་ཁྲིམས་སྤྱི་དམངས་ལ་གཅིག་མཐུན་མེད་པ་དེ་འདྲས་མ་རེད་སྤྱི་བཏང་གི་ཐོག་ནས་ཁྲིམས་ལ་སྣ་མ་འདྲ་གཉིས་བཤད་གི་འདུག་གཅིག་ལ་ད་ལྟ་ཉེས་པ་ཕོག་གི་ཡོད་པའི་གི Criminal Law ནག་ཉེས་དཔེར་ན་རྐུ་མ་བརྒྱབ་པ་ཇག་པ་བརྒྱབ་པ་བཙན་གཡེམ་བྱས་པ་འདི་འདྲ་བྱས་ཡོད་ན་འདི་ལ་འབབ་པའི་ཉེས་པ་བཏང་སྟངས་ཡོད་རེད་འདི་ལ Criminal Law ལབ་ཀྱི་རེད་ཤག་ད་ད་ལྟ་འདི Civil Code ལབ་ཀྱི་རེད Civil Code ལབ་ཀྱི་ཡོད་དུས་འདི་ནང་ལོགས་ལ་ཡང་ནག་ཉེས་ཕོག་ཡག་དང་ཡང་ཉེས་པ་བཏང་ཡག་གི་ཁྲིམས་འདི་མིན་པ། སྤྱི་ཚོགས་ནང་ལོགས་ལ་མི་དང་མི་བར་འགལ་བ་ཁ་རྗེ་ན་ཁ་རྗེ་དབང་ཐང་ཕ་ནས་བུ་བུ་མོ་ལ་ཡང་རྩིས་སྤྲོད་ཡག་ཁ་རྗེ་དབང་ཐང་གི་བགོ་བཤའ་རྒྱག་སྟངས་ཆང་ས་རྒྱག་སྟངས་ཆང་ས་རྒྱག་པའི་སྐབས་ལ་ཡང་ཁྲིམས་ག་རེ་ག་འགྲོ་གི་རེད་ཁ་བྲལ་བ་ཡིན་ན་ཁྲིམས་ག་རེ་ཡོད་རེད་ཁ་བྲལ་བའི་སྐབས་ལ་ཡང་ཁ་རྗེ་དབང་ཐང་བགོ་བཤའ་རྒྱག་སྟངས། འདི་འདྲའི་སྐོར་ལ་ཡང་ཁྲིམས་ད་ལྟ་རྒྱ་གར་ནང་ལ་རྩ་བ་ནས་གཅིག་མཐུན་ཡོད་མ་རེད་དེ། ཧིན་རྡུ་ཆོས་བྱེད་མཁན་འདི་རྒྱ་གར་ནང་ལོགས་ལ་ཡང་གྲངས་འབོར་མང་བ་ཡིན་པ་སོང་ཙང་ཁོ་ཁོ་རང་ལ་ཡང་ཁྲིམས་གཅིག་བྱས་ཡང་ཁ་ཆེ་དེ་ཚོ་ལ་ཡང Sharia Laws ཞེས་བྱས་ཡང་ཁྲིམས་གཞན་པ་གཅིག་བྱས། དེ་ནས་ད་ཡང་རྒྱ་གར་ནང་ལོགས་ལ་ཡང་ཧིན་རྡུ་རང་མ་ཡིན་པ་རིའི་ཁུལ་ལ་ཤིང་ནགས་ཁུལ་ལ་བསྡད་དེ་ཡང་གདོད་མའི་མི་རིགས་དེ་འདྲས་ཡིན་པ་ཡིན་ན Tribal དེ་འདྲས་ཡིན་པ་ཡིན་ན་ཁོ་རང་ཚོ་རང་ལ་ཡང་བྱེད་སྟངས་བྱེད་ལུགས་མ་འདྲ་གཅིག་བྱས་ནས་ད་འདི། སྤྱི་དམངས་ཀྱི་ཁྲིམས་གཅིག་ད་ལྟ་ཡོད་མ་རེད་བྱས་ཙང་འདི་འདྲའི་ཁྲིམས་གཅིག་བཟོ་གི་ཡིན་ཞེས་བྱས། ཉིས་སྟོང་བཅུ་དགུ་གི་རྒྱ་གར་རྒྱལ་ཡོངས་འོས་བསྡུ་སྐབས་ལ་ད་ལྟའི BJP ཆབ་སྲིད་ཚོགས་པས་ཀྱི་སྤྱི་དམངས་ཁྲིམས་གཅིག་བཟོ་གི་ཡིན་ཞེས་བྱས་དེའི་སྐབས་ལ་ཁོང་ཚོས་འོས་བསྡུ་བྱས་པའི་སྐབས་ལ་འདི་འདྲས་ཀྱི་གྲོས་འགོ་ཅིག་མཉམ་དུ་འཁྱེར་བྱས་འདི་སྒྲུབ་ཐུབ་པ་བྱེད་ཀྱི་ཡིན་ཟེར་ལབ་ཡོད་རེད་ཡིན་ནའང་ད་ལྟ་བར་དུ་བྱུང་ཡོད་མ་རེད་ད་རྗེས་མ་ལོ་ལ་རྒྱལ་ཡོངས་ལ་ཡ་ད་ཡང་འོས་བསྡུ་ཆེན་མོ་ཡོང་གི་ཡོད་པ་སོང་ཙང་ཨ་ནི་མང་པོ་ཅིག་གིས་ད BJP ཆབ་སྲིད་ཚོགས་པ་རང་གི་རྒྱ་གར་རྒྱལ་ཡོངས་ནང་ལོགས་ལ་ཡང་ཧིན་རྡུ་གྲངས་འབོར་མང་པོ་ཡོད་སོང་ཙང་འདི་གི་ཐོག་ནས་འཁྱེར་ཡོང་དགོས་རེད་ཟེར་བྱས་ཁྱོན་ཡོངས་རྒྱ་གར་ནང་ལོགས་ལ་ཡང་བསམ་ཚུལ་རྣམ་གྲངས་མང་པོ་གཅིག་ད་ལྟ་འགྲོ་དང་འགྲོ་བཞིན་པ་དེ་འདྲ་ཅིག་རེད་ཤག། ལོ་ལོ་སོ། ནང་དོན་དེ་བརྒྱུད་ནས་ཧི་མ་ལའི་རི་རྒྱུད་དང་ད་ལྟ་གོང་དུ་བསྟན་བརྩོན་འགྲུས་ལགས་འགྲེལ་བཤད་གནང་པ་ནང་བཞིན་རྒྱ་གར་ནང Tribals ད་གདོད་མའི་མི་རིགས་བརྒྱ་ཕྲག་མང་པོ་ཡོད་རེད་དཔེར་ན་ཨ་རུ་ན་ཅལ་ཆ་བཞག་པ་ཡིན་ན་བརྒྱ་སྐོར་ཅིག་ཡོད་པའི་སྐད་ཆ་རེད་ལྷག་པར་དུ་ཁ་ཆེའི་གི་ཆོས་ཉམས་ལེན་བྱེད་མཁན་རྒྱ་གར་མི་འབོར་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་ཙམ་ཡོད་པའི་ནང་ནས་ས་ཡ་ཉིས་བརྒྱ་ཙམ་ཡོད་པའི་སྐོར་གསུང་གི་ཡོད་རེད་དེ་འདྲ་ཡིན་དུས་དེ་ཚོའི་ཐོག་ལ་ཡར་ཤུགས་རྐྱེན་དང་ཡང་ན་བཟང་ཕྱོགས་ཀྱི་འགྱུར་བ་ག་རེ་ཐེབས་ས་ཡོད་པ་ཡིན་ན། སྤྱིར་བཏང་ད་ལྟ་ཁྲིམས་བསྐྱར་བཅོས་དེས་རྒྱལ་ཁབ་ཚང་མའི་ནང་ལོགས་ལ་ཡར་དེང་དུས་ཀྱི་དུས་ཚོད་འགྲོ་གི་ཡོད་པ་སོང་ཙང་ཨ་ནི་ཕོ་མོ་འདྲ་མཉམ་གྱི་ཐོག་ནས་ཁྲིམས་འགྱུར་བ་གཏང་དགོས་ཡ། ཁྲིམས་བཟོ་ཐུབ་པ་དེ་འདྲའི་ཡོང་སྲིད་མདོག་ཁ་པོ་རེད་ཡིན་པ་ཡིན་ནའི་ད་དེ་ལ་ཡར་དགག་པ་རྒྱག་མཁན་དེ་ལྷག་པར་དུ་ད་ལྟ་ཁ་ཆེའི་ཆོས་བྱེད་མཁན་མུ་སླིམ

ད་དེ་ཙམ་མ་ཡིན་པར་ཡང་ཧིན་རྡུའི་ནང་ལོགས་ལ་ཡང་རིགས་མཐོ་དམན་གྱི་ཐོག་ནས་རིགས་དམའ་བ་འགའ་ཤས་ལ་ད་ལྟའི་ག་ལབ་དགོས་རེད་ད་རྒྱ་གར་ཁྱོན་ཡོངས་ནང་ལོགས་ལ་ཡང་གཅིག་མཐུན་གྱི་ཁྲིམས་འགྲོ་ཡག་འདི་གི་ཐོག་ནས་ཡང་མ་མཐུན་པ་དང་གནོད་ཡག་གི་དེ་འདྲའི་ཡོད་རེད་ཟེར་བྱས་ཧིན་རྡུའི་ནང་ལོགས་རང་ལ་ཡང་བསམ་བློ་མ་མཐུན་པ་དེ་འདྲའི་ཡོང་བསྡད་ཀྱི་འདུག་བྱས་ཙང་དངོས་སུ་ལག་བསྟར་བྱུང་དང་མ་བྱུང་ཟེར་མཁན་དེ་ད་ལྟའི་རྗེས་མའི་ལོ་ལ་ཡང་ད་འོས་བསྡུ་བྱེད་དགོས་སོང་ཙང་དེའི་སྔོན་ལ་རྒྱ་གར་གྲོས་ཚོགས་ནང་ལོགས་ལ་ཡང་གཅིག་མཐུན་གྱི་ཁྲིམས་དེ་དངོས་སུ་ངོ་སྤྲོད་བྱས་དང་མ་བྱས་འདི་ལས་ཡང་འདྲ་འདུག། ལོ་ལོ་སོ། ད་འདི་གིས་ང་ཚོ་བཙན་བྱོལ་བོད་པ་ཚོ་ཡུལ་ཆུ་འཐུང་ནས་ཡུལ་ཁྲིམས་འཁྱེར་དགོས་རེད་གསུངས་པའི་ནང་བཞིན་རྒྱ་གར་གྱི་ཡུལ་གྱི་ཁྲིམས་ལ་སྲུང་བརྩི་ཞུ་དགོས་ཀྱི་ཡོད་དུས། འདིའི་གལ་སྲིད་ཁྲིམས་དེ་གཏན་ལ་ཕབ་པ་ཡིན་ན། ཨ་ནི་བོད་མི་ཚོའི་ཐོག་ལ་ཡང་ད་ཁྱད་པར་འགྲོ་ས་ཡོད་རེད། ངའི་བསམ་ཚུལ་ལ་ཁྲིམས་འདིས་རྒྱ་གར་རྒྱལ་ཡོངས་ནང་ལ་ཡང་ད་ད་ལྟ་ཞུས་པའི་ནང་བཞིན་ཁྲིམས་གཅིག་པ་འདྲ་ཅིག་བཟོས་པ་ཡིན་ན། ལྷག་པར་དུ་ད་ལྟ Civil Code རང་གི་ཐོག་ནས་མི་དང་མིའི་བར་གྱི་འབྲེལ་བའི་གི་ཁྲིམས་དེ་གཅིག་འགྱུར་བ་བཏང་པ་ཡིན་ན་ཞེ་པོ་ཅིག་ཁྱད་པར་འགྲོ་གི་རེད་བསམ་གི་མི་འདུག་ད་ལྟ། ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཆང་ས་རྒྱག་གི་ཡིན་ནའི་རེད་ཡང་ན་ཁ་བྲལ་བ་དང་བགོ་བཤའ་རྒྱག་གི་ཡིན་ནའི་རེད་འདི་ད་ད་ལྟ་བར་དུ་ང་ཚོ་སྤྱི་ཚོགས་རང་ནང་ལ་ནི། མང་ཆེ་བ་ནང་སྒྲིག་རང་གི་ཐོག་ནས་འདུག་སེ་ཅིག་འགྲོ་བསྡད་ཀྱི་ཡོད་རེད་ཆང་ས་རྒྱག་པ་ཡིན་ནའི། ད་སོ་སོའི་གི་འགྲོ་སྟངས་འགྲོ་ལུགས་ཐོག་ནས་ཆང་ས་རྒྱག་སྟངས་གཅིག་དང། དེ་འདྲའི་སྒྲིག་སྟངས་གཅིག་དང་དེ་འདྲའི་གཅིག་འགྲོ་བསྡད་ཀྱི་ཡོད་རེད་ད་ལྟ་རྒྱ་གར་ནང་ནས་ཁྲིམས་རང་ནས་ལྟ་གི་ཡིན་ན་ད་ལྟ་ང་ཚོ་ནང་པའི་གི་ཐོག་ནས་ཆང་ས་རྒྱག་སྟངས་འདི་ཧིན་རྡུ་གི་ཆང་ས་རྒྱག་སྟངས་རང་ནང་ཁོངས་རང་གཅིག་རྩིས་ཀྱི་ཡོད་རེད་འདི་མ་གཏོགས་ནང་པའི་གི་ཆང་ས་རྒྱག་སྟངས་དམིགས་བསལ་མ་འདྲ་གཅིག་ཡོད་མ་རེད་ཁྲིམས་ཀྱི་ཐོག་ནས་བརྩིས་པ་ཡིན་ན་བྱས་ཙང་ང་ཚོ་ད་ལྟ་ཁྲིམས་དངོས་སུ་བཅས་ཀྱི་ངོས་ཟིན་མ་ཟིན་རེད་མང་དུ། ད་ལྟ་རྒྱ་གར་ཁྱོན་ཡོངས་ནང་ལོགས་ལ་ཡང་འགྲོ་སྟངས་འགྲོ་ལུགས་སྣ་མང་པོ་ཅིག་ག་རེ་ཡོད་པའི་ནས་སོ་སོའི་ཆོས་རིག་གཞུང་གོམས་སྲོལ་མ་འདྲ་བ་རང་ག་རེ་ཡོད་པ་དེ་དག་རང་བཞག་ཡོད Civil Code ལབ་པའི་དེ་ཡོང་ཁུངས་གཙོ་བོ་དེ་སྔོན་མ་རྒྱ་གར་དབྱིན་ཇིའི་མངའ་ཁོངས་ལ་བསྡད་པའི་སྐབས་ལ་ཨ་ནི་རྒྱ་གར་ནང་ལ་ཡང་གཅིག་ནས་དབང་ཟིན་དེ་ཡོད་རེད་ཨ་ནི་གཉིས་ནས་རྒྱ་གར་མི་མོ་ཆོས་རིག་གཞུང་རིགས་མ་འདྲ་མ་འདྲ་མ་འདྲ་ཡོད་སོང་ཙང་ཁྱོན་བསྡོམས་ནང་ལོགས་ལ་འཁྲུག་ཆ་དང་ཟིང་ཆ་མ་ལངས་ཡོང་ཆེད་དུ་ཨ་ནི། ཆོས་རིག་གཞུང་ག་རེ་ཡོད་པ་དག་རང་ལས་ངོས་ཟིན་སོ་སོའི་འགྲོ་སྟངས་འགྲོ་ལུགས་ཚང་མ་ལ་ཡ་གུས་བརྩི་བྱས་ནས་ཨ་དག་རང་བཞག་ཡོད་རེད་ཚང་མ་ལ་ཡ་ཨ་ནི་ཁྲིམས་གཅིག་པ་བཟོས་ཡོད་མ་རེད། རྒྱ་གར་རྒྱལ་ཡོངས་ལ་ཡ་མཐུན་པའི་མི་དང་མིའི་བར་གྱི་འབྲེལ་བའི་གི་ཨ་ནི་ཁྲིམས་དེ་འདྲས་ཅིག་ལག་བསྟར་བྱས་པ་ཡིན་ན་གཞུང་གཅིག་གི་བོད་པ་ལ་ཁྱད་པར་ཤུགས་ཆེན་པོ་ཞེ་དྲག་འགྲོ་གི་རེད་བསམ་གི་མི་འདུག་ད་ད་ལྟ་བྷི་ཇེ་པི་ཆབ་སྲིད་ཚོགས་པས་གི་དམིགས་ཡུལ་བྱས་པ་ནང་བཞིན་ཧིན་རྡུ་རང་གི་ཆོས་དང་རིག་གཞུང་ལ་མཐུན་པའི

འདི་ལྟར་ད་ལྟ། བསམ་ཚུལ་ཤུགས་ཆེ་ཅིག་དག་རང་གསུང་གི་འདུག། ལགས་ལགས་སོ་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་དུས་ཚོད་བཏོན་གནང་ང་ཚོར་བཅར་འདྲི་ཞུ་བའི་གོ་སྐབས་གནང་བར་སླར་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ཐུགས་རྗེ་གནང་བརྩོན་འགྲུས་ལགས། ལགས་སོ་ཐུགས་རྗེ་གནང།

ལོ་ཙཱ་བ་དང་རྩོམ་པ་པོ་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་དང་བཅར་འདྲི་ཞུ་རྒྱུ་ཡིན། མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་འདིར་ང་ཚོའི་སྒྲ་འཇུག་ཁང་དུ་ཕེབས་པར་བཀའ་དྲིན་ཆེ།
ལགས་སོ་བཀྲ་ཤིས་བདེ་ལེགས་དེ་རིང་ང་ལ་འདི་རིགས་སྡིངས་ཆ་དང་གོ་སྐབས་གནང་བར་བཀའ་དྲིན་ཆེ་ལགས་སོ། བཀྲ་ཤིས་བདེ་ལེགས། ད་སྔོན་ལ་མཁན་པོ་ལགས་ཀྱི་སྐོར་ལ་ཅིག་ངོ་སྤྲོད་མདོ་ཙམ་ཞིག་ཞུས་པ་ཡིན་ན། ཁོང་ད་བོད་མདོ་ཁམས་རྫ་ཆུ་ཁ་ནས་ཡིན་ཞིང་དགུང་ལོ་དགུ་ལ་ཕེབས་སྐབས་རྫ་བྲེ་རྫ་བྲེ་དཀར་དགོན་གྱི་ཆོས་སྒར་ལ་ཞུགས་འདུག་ཨ་ནི་དགུ་བཅུ་གོ་གྲངས་ནས་བོད་ནང་ལ་མཁས་པ་མང་པོ་ལ་བསྟེན་ནས་མདོ་སྔགས་རིག་གནས་དང་བཅས་པ་ལ་སྦྱོང། གསར་རྙིང་རིས་མེད་ཀྱི་སྐྱེས་ཆེན་གཞན་ལས་ཀྱང་ཆོས་བཀའ་མང་པོ་ཞུས། དེ་བཞིན་རྫ་ཨ་རི་ཆོས་གྲྭ་ཆེན་པོ་ནས་མཁན་པོ་གི་མཚན་རྟགས་བཞེས་རྗེས་ཆོས་གྲྭ་དེ་ཉིད་དང་རྫ་བྲེ་དཀར་དགོན་སོགས་སུ་གཞུང་ལུགས་འཆད་ཁྲིད་ཀྱི་ཐུགས་འགན་ཡང་བཞེས་འདུག། དེ་ནས་ཕྱི་ལོ་ཉིས་སྟོང་གསུམ་ལོ་ལ་མ་འོངས་པའི་བོད་ཅེས་པའི་གི་དེབ་ཅིག་བརྩམས་པ་དེའི་རྐྱེན་བྱས་ནས་ལོ་གཉིས་ཀྱི་རིང་བཙོན་དུ་བཞུགས་དགོས་འཁེལ་འདུག་བཙོན་གྲོལ་ཐོབ་རྗེས་ཕྱི་ལོ་ཉིས་སྟོང་ལྔ་ལོ་ལ་རྒྱ་གར་འཕགས་པའི་ཡུལ་དུ་ཕེབས་ཤིང་རྫོང་སར་བཤད་གྲྭ་ལ་འཛུལ་ཞུགས་ཀྱིས་དཔལ་ལྡན་ས་སྐྱ་པའི་གཞུང་ལ་སྦྱོང་བ་མཛད། དེ་ནས་དགའ་ལྡན་ཕོ་བྲང་གི་བཀའ་འབྲེལ་བཞིན་ཐེ་ཝན་དུ་ཆེད་དུ་རྒྱ་ཡིག་སློབ་སྦྱོང་དུ་ཕེབས་ཤིང། ཀྲོང་ཧྲིན་གཙུག་ལག་སློབ་གྲྭ་དང་ཐེ་ཝན་དགེ་འོས་སློབ་ཆེན་བཅས་སུ་ལོ་གསུམ་གྱི་རིང་རྒྱ་ཡིག་གི་སྤྱི་ཆིངས་པར་གཞུང། དེ་ནས་ཐེ་ཝན་ཐོག་ཡེ་ཤེས་འཁོར་ལོ་གི་ཆོས་ཚོགས་བཙུགས་པ་དང་ཐེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན། ཞིབ་འཇུག་ཚོགས་པ་གི་ཚོགས་གཙོ་ཡི་ལས་འཁུར་གནང་བ་དང་སྔ་ཕྱི་སུ་སུའིས་དང་ཧྥ་རན་སི་རེ་སིང་ག་པུར་མ་ལེ་ཤི་ཡ་སོགས་རྒྱལ་ཁབ་མང་པོའི་ནང་དུ་ཕེབས་ནས་དོན་གཉེར་ཅན་ལ་ནང་ཆོས་ངོ་སྤྲོད་སོགས་གནང་བ་ཕྱག་ལས་རྒྱ་ཆེ་གནང་འདུག་ལགས་ཡ་དེ་རིང་མཁན་རིན་པོ་ཆེ་ད་ལྟ་འདི་མཁན་པོ་རྫ་ཚེ་རིང་བཀྲ་ཤིས་ལགས་ཁྱེད་ང་ཚོའི་ལས་རིམ་ནང་ཕེབས་པར་བཀའ་དྲིན་ཆེ་ཞུ་ཡ་དང། ད་འདི་ཁྱེད་ཀྱི་སྐོར་ལ་ཅིག་གནས་ཚུལ་མང་པོ་ཅིག་འདུག་བོད་ནས་ཚུར་ཕེབས་པ་བྱས་ཨ་ནི་བཙན་བྱོལ་ནང་གི་ཁྱེད་ཀྱི་ད་ཅིག་སྐུ་ཚེ་གྱི་ད་ཅིག་བརྒྱུད་རིམ་ཟེར་ན་རེད། དང་པོ་དེ་ཁྱེད་ད་ལྟ་ཨོ་སི་ཀྲུ་ལི་ཡ་ལ་བཞུགས་སྡོད་ཀྱི་ཡོད་ས་རེད་ཨ་ནི་ཨ་མི་རི་ཀ་ལ་ད་ལམ་ཁྱེད་ཕེབས་ཡག་གི་དམིགས་ཡུལ་དང་འབྲེལ་བའི་ཐོག་ལ་ག་རེ་ཡིན་ན།
ད།

དེའི་རྗེས་ལ་ད་ང་རང་གིས་ཅིག་དམིགས་བསལ་གྱི་ཅིག་དང་པོ་དེ་འགྲོ་ཡག་འདོད་པ་དེ་ཨ་རི་ལ་ཡོང་འདོད་པ་རེད། ད་ཨ་རི་ལ་ཡོང་ཡག་གི་ཡང་དམིགས་ཡུལ་དེ་ད་གཙོ་བོ་དེ་ཅིག་ང་རང་གི་རྩ་བ་བླ་མ་སྐྱབས་རྗེ་མགར་ཆེན་རིན་པོ་ཆེ་ད་འདི་རེད་བ། འོན་ཏེ་སྐྱབས་རྗེ་མགར་ཆེན་རིན་པོ་ཆེ་ད་འདི་སྐྱབས་རྗེ་མགར་ཆེན་རིན་པོ་ཆེ་གི་བཀའ་ཆོས་ངས་ཕར་ཟིན་བྲིས

དེ་གཅིག་ཨ་མི་རི་ཀའི་ད་མཚོན་རྟགས་གཙོ་བོ་དེ་ཁོ་རང་རྒྱལ་ས་ཝ་ཤིང་ཏོན་དང་ནིའུ་ཡོག་དེ་ཚོ་ང་ཚོ་ཆུང་ཆུང་ནས་གོ་བརྡ་བསྒྱུར་བ། དེ་འདྲ་ཡིན་དེ་ལ་གཅིག་ཙམ་ཅིག་ལྟ་སྐོར་ཟེར་ན་འདྲ་ན་ང་ཚོ་གི་ད་ཅིག་འཆམ་འཆམ་ལ་སྤྲོ་འཆམ་ལ་ཡོང་གི་ཡིན།
ལགས་སོ། ད་དེ་རིང་གནད་དོན་འགའ་ཤས་ཅིག་ཐོག་ལ་བྱས་ད་གླེང་མོལ་ཞུ་ཡ་ཡིན་སྤྱིར་བཏང་ཅིག་བརྗོད་གཞི་དེ་མང་པོ་ཞེ་པོ་ཅིག་ཡོང་ས་རེད་དེ། དང་པོ་ད་ལྟ་དེ་ཁྱེད་ཀྱི་ཉིས་སྟོང་སུམ་ལོ་ལ་བོད་ནང་ལོ་མང་བོའི་བོད་ཟེར་ཡ་གི་དེབ་ཅིག་བྲིས་རྗེས་ཁྱེད་ལོ་གཉིས་ཙམ་གྱི་བཙོན་ཁང་ནང་བཅུག་ཡིན་ས་རེད་བ་ལགས། དེབ་འདི་ད་ལྟ་མཇལ་རྒྱུ་ཡོད་རེད་པ་ཨ་ནི་དེབ་འདི་གཙོ་བོ་སྙིང་བསྡུས་འདི་ག་རེ་བཀོད་ཡོད་རེད་རྒྱ་མི་གིས་འདི་ག་རེ་བྱས་ནས་ཁྱེད་ལ་ནག་ཉེས་གཡོགས་པ་རེད། ད་དེབ་དེ་ཡོད་རེད་ང་ཚོའི་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་བཀའ་བློན་ཁྲི་པ་ཡིན་པའི་སྐབས་སུ་དེ་ནས་བཀའ་ཁོང་རང་རང་གི་མར་བཀའ་གནང་ནས་བཀའ་དྲུང་ཡིག་ཚང་གི་པར་སྐྲུན་བྱས་པ་རེད། ཨ་ལགས་སོ། པར་སྐྲུན་བྱས་ནས་དེའི་སྐབས་སུ་ང་རྫོང་སར་ན་ཡོད་རེད་ད་དེབ་དེ་བཙན་བྱོལ་གྱི་རྒྱ་བལ་འབྲུག་གསུམ་གྱི་གཞུང་འབྲེལ་གྱི་གར་གཞིས་ཆགས་ལས་ཁུངས་དང་སློབ་གྲྭ་ཚང་མ་ལ་ཁོང་གི

ལོ་གསུམ་གྱི་ནང་ལོགས་མ་གཏོགས་སྔོན་མ་བོད་ལ་རྒྱ་ཡིག་སྦྱངས་པའི་གི་རྨང་གཞི་དེ་ཡོད་མ་རེད། ཡོད་མ་རེད་ད་ང་བཙོན་ཁང་ནང་ན་ཡོད་དུས་ལོ་དང་པོ་དེ་ལ་ཁ་ཁོ་རང་གྲག་ཐུབ་གི་མི་འདུག། འཁྲུལ་འདུག་རེད་བ། ཁ་གྲག་ཤེས་གི་མི་འདུག་ད་ནི་ཧའོ་ལབ་ཤེས་གི་མ་རེད་ད་ངས། ལགས་སོ་ལགས་སོ། དེ་ནས་ལོ་གཉིས་པ་ལ་སི་ཁྲོན་ཧྭ་དེ་འདྲ་གཅིག་གཅིག་གཉིས་རེ་ད་ཁ་ཅག་འཐུང་ད་ཁ་ལག་ཟ་ད་ཟེར་ཡ་འདྲ་བ་འདི་གོ་གི་འདུག། དེ་ནས་རྒྱ་གར་ལ་ཡོང་རེད་ད་ཞང་བ་མ་རེད་ང་རྫོང་སར་བཤད་གྲྭ་ན་བ་དེ་ང་ཚོ་ད་ད་ཆོས་གྲོགས་ཞིག་གི་སྤེན་པ་ཟེར་བ་ཞིག་ད་ད་ཡོ་རོབ་ལ་འདུག་ཁ་ཉིན་ཉིན་ཉིན་ཁ་ཆེ་ཤེས

སྐད་ཡིག་སྦྱང་ལ་ཁོར་ཡུག་ཡོད་རེད་ང་ས་ཆ་འདི་སླེབས་ཚར་དུས་དབྱིན་ཇི་ཅིག་སྦྱང་ན་ཅི་ཡོང་རྒྱ་ཡིག་སྦྱང་ན་ཡག་པོ་ཡོད་རེད་རྒྱ་མི་རིགས་དེ་ཚོ་ལ་ནང་ཆོས་ངོ་སྤྲོད་བྱེད་ཡག་དེ་དཔེ་གལ་ཆེན་པོ་རེད་གསུངས་ད་ལྟ་དངོས་སུ་སྟེགས་བཙོང་བའི་སྐབས་སུ་ད་ལྟ་ངོ་སྤྲོད་བཟང་འདྲ་བོ་དང་དེ་མང་པོ་ཡོད་རེད་ད་ཁོང་ཚོས་གསན་ཡོད་དེ་དེ་ནས་ང་སོང་ད་ལོ་གསུམ་ལ་དཀའ་ལས་དཔེ་བརྒྱབ་ཡིན་དཀའ་ལས་བརྒྱབ་ཟེར་ན་ན་ང་ཚོ་ནི་ལམ་ཀ་ནས་འགྲོ་རྒྱུ་འདུག་རྒྱུ་ཚང་མ་ལ་ཨ་མཆོག་ལ་ཉན་ཡག་ཅིག་པ་འདི་འདྲ་ཆེན་པོ་ཅིག་ཉན་ནས་ཅིག་དཀའ་རྒྱ་ཆེ་སྐད་ཡིག་གི་ཁོ་ན་ཐོག་ལ་ལོ་གསུམ་སྦྱང་དགོས་རྒྱ་ཡིག་རྒྱ་ཡིག་རེད་དེ་ཁོར་ཡུག་ཡང་ཡག་པོ་རེད་བ། དེ་འདྲ་ཡིན་དུས་དཔེར་ན་དེ་རང་གི་སློབ་གཙོ་འདི་ནང་དུ་འདྲ་འཇུག་ཡོད་པ་དེ་ཚོ་ཡང་འདྲ་དེ་ཡང་ཆར་ལྔ་བཅུ་དེ་འདྲ་ཉན་དེ་འདྲ་ཨོ་ཙེ་ཅི་ཡིན། དེ་འདྲ་བཤད་ས་ཁོར་ཡུག་ཡག་པོ་ཡོད་རེད་དེ་འདྲ་ཅན་ལོ་གསུམ་ལ་མང་ཆེ་ཡག་པོ་ཆགས་སོང། དེ་རྗེས་ལ་ད་སོ་སོ་གི་ཆོས་ཚོགས་འདྲ་བོ་ཅིག་བཙུགས་སློབ་མ་འདྲ་བོ་ཅིག་དང་དེ་འདྲའི་གི་ཅིག་ཅར་གྱི་ནང་ཆོས་བཤད་ཡག་གི་འབད་བརྩོན་བྱས་འོང་དུས་ཀྱི་ཉིན་མ་རེ་རེ་བཞིན་དུ་གི་འབད་བརྩོན་བྱས་ནས་ཨོ་ཙེ་ཡག་པོ་ཆགས་སོང། མ་གཏོགས་ད་བར་དེ་ལོ་གསུམ་གི་བར་དེ་ཁོ་རང་ཚད་གཞི་འདི་འདྲ་ཅིག་སླེབས་སོང་ཟེར་བ་དེ་འདྲ་མི་འདུག་བ། དེ་འདྲ་རེད། ད་ལྟ་འདི་སྐབས་སུ་ཁྱེད་ཀྱི་རྒྱ་སྐད་ཀྱི་ཐོག་ལ

ད་དམིགས་ཡུལ་འགྲུབ་སོང་ཟེར་ན་ད་ཁག་པོ་རེད་ཡིན་ནའང་ང་རང་ཚོ་དྲང་མོ་བཤད་ན་ད་ང་སྔ་མོ་འདྲ་བོ་ཡིན་ན་སྤྱིར་བཏང་གི་ཁོ་རང་རབ་བྱུང་རེད་བ། ཇི་ཞིག་ཡང་ད་འདི་འདྲའི་འདྲ་བོ་ཅིག་ཁོ་རང་ཅིག་ཡང་ཅིག་ལི་སྟེང་གཡའ་མ་འགྲོ་བོ་ཅིག་འགྱུར་བ་འགྲོ་རེད་བ། ད་མི་ཚེ་ཚེ་ཡིན་ན་ད་མར་ཅིག་སོ་སོ་སོ་སོ་མི་སྐྱ་རང་བྱས་དེ་ནས་ཅིག་ལས་ཀ་འདྲ་བོ་བྱས་ང་ཚོ་ད་ནམ་རྒྱུན་ནང་བཞིན་བྱས་ནས་འཚོ་བ་བསྐྱལ་ན་ཡག་པོ་ཡོད་རེད་བསམ་མཁན་ཡང་ཡོད་རེད་བཤད་མཁན་ཡང་ཡོད་རེད། ད་ཡིན་ནའང་ང་རང་འདྲ་བོ་ཡིན་ན་གཅིག་ནས་རྩ་བའི་བླ་མ་རྣམ་པ་འདི་འདྲ་བོ་ཡིན་ན་ང་དཔེ་མི་སྲིད་པའི་བཀའ་དྲིན་ཆེན་པོ་དང་ག་དུས་ཡིན་ན་ཐུགས་བརྩེ་བ་ཆེན་པོ་དགོས་ད

ཡིན་ནའང་ད་དཀའ་ལས་རྒྱབ་ཚར་རྒྱུ་དེ་རྒྱ་ཡིག་རེད་བ་ད་ད་དེའི་སྟེང་ལ་མུ་མཐུད་ནས་མ་སོང་ན་ཡང་གཅིག་ནས་དེ་ང་ཚོ་ཡིན་ན་དྲེད་མོང་གིས་འཕྱི་བ་རྐོ་བ་ཟེར་ཕ་ཡི་དྭངས་ཕོད་ཆེ་བ་དེ་འདྲ་བ་ཆགས་རོགས་དང་མི་ཚེ་ཟེར་བ་དེ་ཐུང་ཐུང་རེད་བ་དེ་འདྲ་ཡིན་ཙང་བསམ་ནས་ད་ང་རང་ཚོས་གང་སྦྱང་བཞག་པ་རྒྱ་ཡིག་དེ་དང་གང་རྒྱག་བཞག་པ་ནང་ཆོས་ཅིག་ཤེས་ཚུལ་དེ་དང་ཅིག་ཡོད་རྒྱུ་དེ་ཁོ་བེད་སྤྱོད་ཐུབ་པ་ཡ་དེ་ང་རང་དམིགས་ཡུལ་རེ་བ་དེ་ཡིན།

འབྲུག་ཆེན་པོ་དེ་ཚོ་སོར་འགྱངས་ཀྱིས་དེ་ཚོ་ལ་སྤྱིར་བཏང་གི་སྲིད་སྐྱོང་གིས་རྒྱབ་སྐྱོར་བྱེད་དགོས་ས་རེད་བ། ཆེན་པོ་ཟེར་ས་ཡང་ན་གཅིག་གཙུག་ཡིན། གང་ཟེར་ན་དེ་ནང་ལ་གྲྭ་ཚང་མང་པོ་ཡོད་བ་དེ་དེ་ལྷ་བཞག་ན་གལ་ཏེ་མ་འོངས་པ་ན་གྲྭ་བ་མ་འོང་ན་སོ་སོ་ལ་ལག་ཤེས་ཅིག་གཏད་ཅིག་འཇར་དེ་ཡོད་རེད་བ། ཕན་ཐོགས་ཀྱི་འདུག། དགོན་པ་གཞིར་བཏང་དེ་སྤྱིར་བཏང་གི་ཡིན་ན་གྲྭ་བ་མ་ལོག་པ་འབད་བརྩོན་བྱེད་དགོས་རེད། དེ་ཡིན་ན་ཡང་ད་དེ་ཚང་མ་དེ་ཡོང་གི་མ་རེད་བ། དེ་འདྲ་ཡིན་ནི་མ་མཐའ་ཡང། དེང་སང་ད་མང་ཆེ་བ་ཡོད་ས་རེད་དགོན་པ་གི་ཆུང་ཆུང་སྐབས་ནས་སྐད་ཡིག་གཉིས་པ་དབྱིན་ཇི་ལ་སོགས་པ་སློབ་ཚན་དང་དེ་ཚོ་ཡར་རྒྱས་འགྲོ་ཡ་བྱས་དེ་འདྲའི་བྱས་ཡ་དེ་དཔེ་གལ་ཆེན་པོ་རེད་འདུག་མ་གཏོགས་ཁྱེད་རང་གི་ཟེར་བ་ནང་བཞིན་རེད་དང་པོ་ད་ཁྱེད་རང་གཅིག་དགོན་པ་རང་གི་ཉམས་མྱོང་མ་གཏོགས་གང་ཡང་མེད་བྱས་དེ་ནས་སྤྱི་ཚོགས་ནང་དོན་ད་དེ་དཀའ་ངལ་འཕྲད་ཀྱི་ཡོད་པ་ད་དངོས་ཡོད་གནས་ཚུལ་རེད་ཤག་མང་པོ་ཞིག་ལ་དཀའ་ངལ་ཡོད་རེད་ད། ཡིན་ན་ཡང་ཕྱོགས་གཅིག་ནས་ང་རང་གི་དེ་སྡིངས་ཆ་འདི་བརྒྱུད་ནས་དེའི་བསམ་ཚུལ་ཡང་གཅིག་ང་ཚོ་ཁྱད་པར་དུ་དེ་དགེ་ལུགས་པ་ལ་སྤྱིར་བཏང་བལྟས་ཙམ་མང་ཡོད་ས་རེད། གང་རེད་ཟེར་ན། དགེ་ལུགས་པ་ཟེར་ད་ཆོས་བརྒྱུད་ཀྱི་མིང་མཚན་སྨོས་ན་སྤྱིར་བཏང་འགྲིག་ཡོད་མེད་མི་ཤེས་ད་རེད་བ། ད་ང་རང་ད། དཔེར་ན། ཤེས་ཡོན་ཚད་གཞི་མཐོན་པོ་ཞིག་ད་ལོ་ཉི་ཤུ་ཡན་མན་སྦྱངས་བཞག་པ་བཅུ་ཡན་མན་སྦྱངས་བཞག་པ་ཞིག་ཡོད་རེད་བ། ད་གྲྭ་བ་ལོག་ཚར་དུས་ཁྱོན་ནས་བེད་སྤྱོད་མེད་པ་འདྲ་བོ་ཅིག་བསམ་བློ་དེ་དེ་སློབ་གསོ་དང་འབྲེལ་བ་འདུག་ལ་སྒེར་གྱི་ལྟ་ཚུལ་གྱི་ཐོག་ནས་ད་ང་བེད་སྤྱོད་གང་ཡོད་མ་རེད་བསམ་ནས་རྦད་དེ་དེ་ནི་གང་ངན་གང་འདུག་འདྲ་བོ་གཅིག་བྱས་ཡ་དང་གཅིག་ཆང་དང་ཨ་རག་དང་དེ་འདྲ་བྱས་ཡ་ཡོད་རེད་ད་དེ་མ་བྱས་པ་ཡིན་ན་ཡང་རྦད་དེ་ཁོ་རང་སོ་སོ་གི་ཤེས་ཡོན་དེ་ཁོ་སྡོམ་པ་དང་མཉམ་དུ་འགྲོ་ཚར་རྒྱུ་འདྲ་བོ་གཅིག་བསམ་བློ་བཏང་འདུག་བ་དེ་མ་རེད་བསམ་གྱི་འདུག་ད་ངས་དེ་ཁྱོན་ནས་མ་རེད་བསམ་གྱི་འདུག་གང་རེད་ཟེར་ན་དེང་སང་དབྱིན་ཇི་དང་ཕྱི་རྒྱལ་དེ་ཚོ་ད་རྡ་རམ་ས་ལ་དང་དཔེ་མཛོད་དེ་ཚོ་ན་ཡོང་ནས་ཟླ་བ་གཉིས་གསུམ་རེར་གསབ་སྦྱོང་སྤྲད་ནས་སྤྱོད་འཇུག་ཚར་རེ་སྦྱངས་ནས་ཨོ་ནང་བསྟན་གྱི་ཅིག་ཅིག་ཅིག་རིག་རིག་གཏང་བཟང་ཟེར་ནས་ཞེས་ཕར་སློབ་གསོ་སྤྲད་མཁན་ཆགས་བསྡད་ཡོད་རེད།

ཁྱེད་ནང་བཞིན་ཡང་ཅིག་དཔེ་མཚོན་དེ་འདྲའི་དཀོན་པོ་དེ་འདྲ་ཡིན་གྱི་རེད་ད་ཅིག་བྱང་ཆུབ་པ་དེ་འདྲ་ཆགས་མཁན་དེ་རེད། དེ་བཤད་ཡོང་དུས། རྒྱ་ཡིག་ཐོག་ལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཤུགས་རྒྱས་ནས་ཨ་ནི་ཅིག་རྒྱ་མི་ལ་ད་ཅིག་འབྲེལ་བ་ཡར་བཏང་ཐུབ་ཡ་དང་ཨ་ནི་རྒྱ་མ་རྒྱ་རིགས་དེ་ཚོ་ཚོས་ཅིག་བོད་པའི་གི་རྩ་དོན་ལ་ཁ་ཕྱོགས་བསྒྱུར་ཐུབ་ཡ་གི་དེ་འདྲའི་གི་ནུས་པ་འདྲ་བོ་ཅིག་གཟིགས་གི་འདུག་བས་ཁྱེད་ཀྱི་ཉམས་མྱོང་ག་འདྲ་བྱུང་སོང་སྟེ། ད་ངའི་ཉམས་མྱོང་བསམ་བློ་བཏང་བ་ཡིན་ན། དེ་ཕྱོགས་གཉིས་བྱེད་དགོས་རེད་བསམ་གྱི་འདུག་དཔེར་ན་ཏཱ་ལའི་བླ་མ་མཐོ་སློབ་འདྲ་བོ་ཡིན་ན་ད་དངོས་སུ་ཐད་ཀར་གཅིག་ཆབ་སྲིད་རང་གི་ཐོག་ནས་འབྲེལ་བ་བྱེད་དགོས་ཀྱི་རེད་བསམ་གྱི་འདུག་ད་ལྟའི་སློབ་ཕྲུག་དེ་ཚོ་སྦྱང་བསམ་ན་རེད་པ། ཡིན་ན་ང་ཚོ་འདྲ་བོ་གཅིག་ཡིན་ན་དང་པོ་དམིགས་ཡུལ་ནས་ད་ལྟའི་བར་དུ་ཆོས་དང་རིག་གཞུང་རང་གི་ཐོག་ནས་འབྲེལ་བ་འཛིན་གྱི་དེ་རེད་ད་དམིགས་ཡུལ་གྱི་མཐར་ཐུག་དེ་ལ་ད། སྤྱིར་བཏང་གི་ཚང་མ་དེ་བོད་ཀྱི་ཆོས་དང་རིག་གཞུང་རྩ་དོན་ལ་འབྲེལ་བ་ཡོད་རེད་པ་ད། ཡིན་ནའང་སྤྱིར་བཏང་གི་ཆ་ནས་ཡིན་ན་ང་ཚོ་ཁོ་རང་ཆོས་དང་རིག་གཞུང་རང་གི་ཐོག་ནས་ཕར་དང་འབྲེལ་བ་འཛིན་གྱི་ཡོད་རེད། དེ་འབྲེལ་བ་ཅིག་བཟུང་ན་ཐད་ཀར་བསམ་བློ་བཏང་ན་ངའི་སློབ་མ་ཆགས་སོང་བ་འདྲ་བོ་ང་ལ་ཁེ་བཟང་ཅིག་ཐོབ་སོང་བ་འདྲ་བོ་ནང་པ་ཆགས་སོང་བ་འདྲ་བོ་རེད་ད་དོན་དེ་བརྒྱུད་ནས་བོད་ཀྱི་ཆོས་དང་རིག་གཞུང་མི་རིགས་དང་བཅས་པ་ལ

ད་དེང་སང་རྒྱ་མི་གི་གསར་འགྱུར་གཅིག་ཐོན་ཡས་དེ་རྒྱ་ནག་ནང་ལོགས་ལ་གཞོན་སྐྱེས་མང་པོ་ཞིག་པོ་ཅིག་ལས་མེད་ཞོད་ཆོག་མང་པོ་ཞིག་པོ་དེ་འདྲ་ཅིག་ཨ་ནི་ཅིག་ནང་པའི་གི་ལྷ་ཁང་ནང་ལོགས་ལ་ཨ་ནི་ཅིག་གསོལ་བ་སྨོན་འདེབས་བྱེད་མཁན་འགྲོ་གི་ཡོད་ཟེར་གི་རྒྱ་ནག་གཞུང་འབྲེལ་གི་བརྒྱུད་ལམ་དང་ཨ་ནི་ང་ཚོའི་བརྒྱུད་ལམ་ནང་མང་པོ་ཞིག་མཐོང་ཡོང་གི་འདུག། དེ་དེ་ག་ཅིག་རྒྱ་ནག་ནང་ལོགས་ལ་ཅིག་ནང་ཆོས་ཐོག་ལ་དེང་སང་རླུང་འདྲ་བོ་ཅིག་ཡོད་རེད་ད་དེ་ཡང་ཅིག་གནས་ཚུལ་གསར་པ་འདྲ་བོ་ཅིག་རེད་པས་ཁོ་རང་ཚོ་གི་ཡང་ཅིག་ཁ་ཕྱོགས་ཟེར་ན་རེད། ནི་དེ་དང་མཉམ་དུ་ལ་ཁྱེད་ཀྱིས་ཡང་ཅིག་ཆོས་འབྲེལ་གྱི་སྐབས་སུ་བོད་དང་རྒྱ་ནག་ནང་ལོགས་ལ་ཕར་སྙོབ་ཐུབ་པ་དེ་འདྲའི་གི་ཡོང་གི་ཡོད་རེད་ཁྱེད་དྲ་ཐོག་ལ་མང་པོ་ཅིག་གནང་གི་འདུག། ད་ང་འདྲ་བོ་ཡིན་ན་གཙོ་བོ་དེ་བོད་དང་རྒྱ་ནག་ལ་དཔེ་སྙོབ་ཀྱི་ཡོད་རེད། གང་རེད་ཟེར་ན་ངས་ད་ལྟ་བྱས་པ་དེ་དང་དམིགས་ཡུལ་དེ་ང་ཚོ་གི་ད་ང་བསམ་བློ་བཏང་གི་ཡོད་མཚམས་མཚམས་ལ་ད་ཅིག་ང་ཚོ་གི་ཅིག་ཆབ་སྲིད་ཀྱི་ཐད་ནས་རང་བཙན་དབུ་མ་ཅིག་སྲིད་ཀྱི་ལམ་ལུགས་ད་ཅིག་དེ་འདྲ་མང་པོ་ཡོད་རེད་བ་ད་ད་ང་འདྲ་བོ་ཡིན་ན་གཙོ་བོ་དེ་ང་ཚོ་གི་ཅིག་ད་ལྟའི་ཆ་ལ་ང་རང་གི་བྱེད་ཐུབ་པ་དེ་ཅིག་ཆོས་དང་རིག་གཞུང་དང་འབྲེལ་བའི་ལས་ཀ་བཏང་བ་ཞིག་གི་དེ་གཤམ་དག་ཆགས་ཀྱི་ཡོད་ན་དེ་མེད་ན་དེ་རེད་བསམ་ཡང་ང་དེ་འདྲའི་བསམ་བློ་ཅིག་ཡོད་ཨེ་གཞན་པ་དེ་ཚོ་ཁོ་རང་རང་བཞིན་གྱི་རེད་དེ་ང་ལ་ཅིག་དགག་སྒྲུབ་གང་ཡང་མེད་ཟེར་རོ། དེ་འདྲ་ཡིན་དུས་ཀྱི་དེ་བོད་ནང་ལ་སྙོབ་དགོས་ཀྱི་ཡོད་ན་ཐབས་ལ་མཁས་པོ་ཅིག་དགོས་ཀྱི་འདུག་དེ་འདྲ་ཡིན་དུས་ངའི་བོད་སྐད་ཀྱི་རྩོམ་ཡིག་ཡིན་ན་རེད་སྐད་ཆ་ཡིན་ན་འདྲ་ཁ་གཏད་ས་གཙོ་བོ་དེ་བོད་ནང་བྱེད་ཀྱི་ཡོད། ཉེ་ཆར་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་ངའི་དཔོན་གཡོག་དེའི་སྐོར་གྱི་གླེང་མོལ་བགྱིས་པ་ཅིག་བོད་སྐད་ཐོག་ནས་ཡོད་རེད་འདིའི་ནང་ལ་ངས་རིན་པོ་ཆེ་ལ་ང་རང་བསམ་ཚུལ་ཡང་དེ་དེ་བརྒྱུད་ནས་ང་ཚོ་མང་པོ་ཅིག་ཁ་བརྡ་བྱས་ཡོད་དེ་འདྲ་ཡིན་དུས་ཀྱི་ད་ང་ཚོ

ད་དེ་འདྲ་ཡིན་ང་ཚོ་གི་གང་བཤད་ཐུབ་པ་དེ་བཤད་ནས་ཆོས་དང་རིག་གཞུང་རང་བཤད་པ་ཡིན་ན་ནི་ཕ་ཡུལ་གི་གནས་སྟངས་ང་ཚོ་གི་ང་ཚོ་གི་ཕ་ཡུལ་ལ་ཕར་སྐད་ཆ་བཤད་ད་ང་རང་འདྲ་བ་ཡིན་ན་ད་དེ་སེམས་ངོ་ན་མཐོང་བཞིན་བྱེད་ཤུགས་ཡིན་ནི་ད་ད་ངའི་ཟོམ་བརྒྱུད་ནས་སྤྱིར་བཏང་གི་སློབ་མ་ཡང་མང་ཆེ་བ་དེ་དེ་རེད། ཕྱེད་ཀ་འདྲ་བོ་ཅིག་དེ་མང་ཆེ་བ་རྒྱ་ནག་སྐམ་ས་ནས་ཡོང་གི་ཡོད་རེད། ང་ཚོ་ཨ་ནི་དེ་རྒྱ་ཡིག་དེ་གནད་འགག་ཆེན་པོ་འདྲ་བོ་ཅིག་གཟིགས་ཀྱི་འདུག་ཨེ་ད་ཅིག་སྤྱི་ཚོགས་ནང་ལོགས་ལ། དེ་ནང་བཞིན་གྱི་རེད་ཨ་ནི་ད་ལྟ་ཅིག་ཁྱེད་ཀྱིས་ད་ལྟ་བོད་ནང་ནས་གསུངས་ཡོང་དུས་ད་བོད་ནང་ནས་མཁས་པ་དེ་ཚོ་འགའ་ཤས་ཅིག་གིས་ཁྱེད་ངོ་མ་དེ་ལ་དགག་ལན་དེ་འདྲས་བྲིས་གནང་ཡོད་ས་རེད་ཡང་ད་འདིའི་སྐབས་སུ་མཁས་པ་འགའ་ཤས་ཅིག་གིས་ད་ཅིག་སེམས་གཏིང་ནས་ཀྱི་ཚོར་བ་ག་འདྲས་ཡོད་མེད་ང་ཚོས་ཤེས་ཐུབ་ཀྱི་མ་རེད་དེ་ཡང་ཅིག་ནང་ཆོས་ཀྱི་ཉང་གླིང་ཞེན་མཁན་ད་འདྲ་མི་འདྲ་ལ་ཡང་ཅིག་ཀོ་ཨན་སོགས་ཀྱི

དེ་རྒྱ་ནག་གི་རྒན་པ་དེ་ཚོ་ཀླད་པའི་ནང་ལ་ནང་ཆོས་ཀྱི་ལྟ་གྲུབ་དེ་རིག་གནས་གསར་བརྗེ་ལ་སོགས་ལྟ་གྲུབ་ལྡན་འདུག་ཁོང་ཚོ་རང་གིས་ཟེར་གྱི་འདུག་གཞོན་སྐྱེས་དེ་འདྲ་ཅིག་མེད་དེ་ནས་རྒྱ་ནག་ལ་དཔལ་འབྱོར་དང་སྤྱི་ཚོགས་ཀྱི་གནོན་ཤུགས་དང་དཀའ་ངལ་མང་པོ་ཞིག་ཡོད་དུས་སེམས་ཁམས་ཀྱི་དཀའ་ངལ་ཆགས་འདུག་རེད་བ། ཨ་ནི་དེ་འདྲ་ཡོད་དུས་རང་བཞིན་གྱི་ཅིག་ཆོས་ལུགས་དང་ནང་ཆོས་ལ་དོ་སྣང་དེ་ཡོང་གི་ཡོད་ས་རེད།

དེ་ཚོ་དཔེ་རྩ་ཆེན་པོ་ཤོག་ཕྱིར་བ་ཕར་ཚུར་ག་ས་ག་ལ་ཞུགས་ཀྱིན་ཡོད་དེ་བ་ཅིག་བྱས། ད་ཅིག་བོད་ཡིག་གི་རྩོམ་པ་པོ་མཁས་པ་དེ་ཚོ་ནང་ལོགས་ལ་ཅིག་ཚང་མ་ག་བོད་པ་ལ་ཤ་ཞེན་ཡོད་པ་ཅིག་ཡང་ཤ་ཞེན་གྱི་ལྟ་སྟངས་འདྲ་པོ་མི་འདྲ་བ་འགའ་ཤས་ཅིག་གིས་ད་ཅིག་ནང་ཆོས་དེ་དཔེ་དེ་བོད་པ་ལ་ཡོད་ན་མེད་ན་འཇམ་དཔལ་གྱི་སྟོབས་དེ་ཡོད་ན་མེད་ན་དེ་རེད་ཟེར་འགའ་ཤས་ཅིག་གིས་ད་མི་རིགས་དང་སྐད་ཡིག་དེ་དེ་རེད་མ་གཏོགས་ནང་ཆོས་གཅིག་པུ་མ་རེད་ཟེར་ཡ་གི་དེ་ཡང་ཅིག་ཤུགས་ཆེན་པོ་འདྲ་པོ་ཅིག་སླེབས་བསྡད་ཀྱི་འདུག་བ་རེད།

སྤྱིར་བཏང་ཡིན་དགོས་ཀྱི་མ་རེད། ཡིན་ན་ཡང་ད་ལྟའི་དངོས་ཡོད་ཀྱི་ཆ་ན་ང་ཚོ་ལོ་ངོ་སྟོང་ཕྲག་རིང་གི་ཁོག་ཡག་པོ་ཡིན་ན་རེད་སྡུག་པོ་ཡིན་ན་རེད་དེ་རིག་གནས་ཀྱི་སྐྱེལ་འདྲིས་དེ་ད་ལྟ་ང་ཚོ་ལ་ཅིག་ཡོད་པ་དེ་ནང་ཆོས་ཆགས་ཀྱི་ཡོད་རེད་དེ་དེ་ཁོའི་དངོས་ཡོད་གནས་ཚུལ་ཟེར་བ་དེ་དེ་རེད་བ། དཔེར་ན་སངྒ་པོར་ཡིན་ན་སངྒ་པོར་ཁོ་རང་གི་ས་གཤིས་དང་འབྲེལ་བའི་ཐོན་ཁུངས་ཅིག་ཡོད་རེད། ཐེ་ལན་ཡིན་ན་ཐེ་ལན་གྱི་ཐོན་ཁུངས་ཨ་རི་ཡིན་ན་ཨ་རིའི་ཐོན་ཁུངས་ཅིག་ཡོད་རེད། ཀིར་གྷི་རེ་ཤ་ཡིན་ན་ཁོང་ཚོའི་ཐོན་ཁུངས་ཅིག་ཡོད་རེད་ཟེར་བ་ཅིག་ཡོད་རེད། རྡོ་སོལ་ཅིག་ཡོད་རེད་ཟེར་བ་ཅིག་ཡོད་རེད། བོད་ལ་བོད་ཁོ་རང་གི་ཐོན་ཁུངས་དེ་ནང་ཆོས་འདྲ་བོ་ཆགས་བསྡད་ཡོད་རེད། དེ་ནང་ཆོས་ཀྱི་རྨང་གཞི་དེ་སྐད་ཡིག་རེད་དེ་སྐྱབས་མགོན་རིན་པོ་ཆེ་ཡང་རྟག་པར་གསུང་གི་འདུག་བ་སྐད་ཡིག་འཛིན་སྐྱོང་སྤེལ་དགོས་པའི་རྒྱུ་མཚན་གཙོ་བོ་གཅིག་མི་རིགས་གནས་ཡག་ཆེད་དེ་རེད་དེ་ད་དེང་སང་དུས་སུ་མི་རིགས་གནས་ཡག་དེ་ལ་ད་སྐད་ཡིག་ལ་བརྟེན་ནས་བྱས་ད་ཧང་དཀའ་ལས་ཁག་རུ་འགྲོ་ཚར་རེད་བ། ཕྱི་རྒྱལ་ལུང་པ་དང་འཛམ་བུ་གླིང་གི་ཐོག་ནས་ད་ཡིན་ན་དེའི་འདུ་ཤེས་དང་བསམ་བློ་དེ་མི་རིགས་གནས་དགོས་ན་མི་རིགས་ཀྱི་འདུ་ཤེས་གནས་དགོས་འདུག།

ཚད་མཐོ་པོ་ཅིག་སླེབས་པ་མང་པོ་ཅིག་ངོས་འཛིན་བྱེད་ཀྱི་འདུག་ཨ་ནི་ད་ཁྱེད་ཀྱི་ད་མུ་མཐུད་ཞབས་ཞུ་ཞུ་བ་ཟེར་ན་རེ་འདི་གི་འཆར་གཞི་འདྲ་པོ་ཅིག་ག་འདྲ་འདྲ་བོ་ཡོད་ད་ད་ལྟ་བོད་ཀྱི་ཨོ་སི་ཀྲུ་ལི་ཡའི་ཞུ་བ་ནང་ནས། ད་ང་རང་གི་སྤྱིར་བཏང་ང་རང་གི་རྩ་བའི་བླ་མ་རྣམ་པ་འདྲ་བོ་ཡིན་ན་ད་གསེར་ཐང་མཁན་པོ་ཆོས་ཁྱབ་རེད་ཨ་རི་མཁན་ཆེན་པདྨ་ཚེ་དབང་རེད་ད་ཁོང་རྣམ་པ་ནམ་རྒྱུན་ཆུང་ཆུང་ནས་ད་རྒྱ་གར་ནས་ཚང་མ་དེ་གཅིག

ད་ཡིན་ན་ཡང་ངའི་མུ་མཐུད་ནས་རྒྱུན་སྐྱོང་ཐུབ་པ་ཡིན་མཚམས་མང་བོ་མ་ཆད་པ་ཡིན་ན་ཁོང་ཚོར་སེམས་ཤུགས་སྤར་ཡ་དང་ཕན་ཐོགས་འདུག་བ། དེ་འདྲའི་འདི་འཁྲིད་གི་ཡོད། དེ་གཉིས་ད་མི་ཚེ་གི་ཅིག་སྐྱེལ་སྟངས་དེ་དགེ་བ་ཡིན་ན་འདྲ་ག་རེ་ཡིན་གི་ཡོད་ན་འདྲ་དེ་གཅིག་ཡིན་ད། དེ་ནས་གཉིས་པ་དེ་རྩོམ་ཡིག་བྲི་ཡ་དེ་རེད་བ། དེ་སྤྱི་ཚོགས་ལ་སོ་སོའི་འགན་ཁུར་སྒོ་ནས་བསམ་ཚུལ་རེ་བྲི་བ་ཡིན་ན་མཚམས་མཚམས་ཕན་ཐོགས་འདུག་བསམ་འདུག། ཁྱད་པར་དུ་དེང་སང་དྲ་རྒྱའི་གི་དུས་རབས་དེ་བེད་སྤྱོད་བཏང་ནས་ང་ད་ལྟ་རོང་ཟོམ་བརྙན་འཕྲིན་ཟེར་བ་ཅིག་ཡོད་ད་དེ་གཉིས་དེ་དེ་དེར་པར་རོང་ཟོམ་མ་ཧཱ་པཎྜི་ཏ་ད་དེ་བོད་གངས་རིའི་ལྗོངས་ཀྱི

ལགས་སོ་ཨ་ནི་ཁྱེད་དེ་རིང Washington DC ལ་ཕེབས་ཞོར་ལ་ང་ཚོར་གོ་སྐབས་དེ་གནང་བར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་དང་ཁྱེད་ཀྱི་མཛད་འཕྲིན་གོང་ནས་གོང་དུ་འཕེལ་བའི་སྨོན་འདུན་ཞུ། ལགས་སོ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་འཆི་མེད་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་གནང།